དེའི་ཐབས་ཀྱི་དུས་སྐབས་དེ་ལ་འོ་ལ་དོན་ལྡན་དུ་བཤད། སངས་རྒྱས་ཀྱི་གོ་འཕང་དེ་ཐོབ་པ་དེ་མ་བྱས་ན། ད་ཕན་ཆད་ངན་སོང་གི་མུན་པའི་རླུང་འཁོར་དུས་ཚོད་ཀྱི་ངོ་མཚར་འདི་བསམ་གྱིན་སྙིང་རླུང་ལྡང། ད་ང་བྱ་བ་སྤྱོད་པ་འདི་ལ་བལྟས་ན་ད་སྐྱེ་བ་ཕྱི་མ་ནས་ངན་སོང་གི་གནས་རིམ་དེར་འགྲོ་ས་མི་གདའ་དང་སྙིང་རླུང་ལྡང་དགོས་ལེ་རེད། འོ་ལ། ད་ང་དེ་ཅི་འདི་དགོས་རེད་ཟེར་ན། འོ་ལ། དལ་འབྱོར་གྱི་མི་ལུས་རིན་པོ་ཆེ་འདི་ཐབས་ཐབས་ཀྱིས། ཨ་ཁུ་དེ། སྣ་ཚོགས་སྤྲོས་པ་ཡི་སྤྲིན་ཕྲེང་རོལ་བ་འདི། རྣོ་གསལ་རིགས་ཤེས་ཀྱི་འཚུབ་རླུང་སྟོང་འཁོར་གྱིས། དོན་དམ་ཆོས་དབྱིངས་ཀྱི་མཁའ་ལ་གཏོར་བ་ཡི་སེམས་ཉིད་གསལ་སྟོང་གི་རང་བཞིན་ནམ་མཐོང་འགྱུར། རེད་པ། ཨ་ལས། གཞན་ཕན་ལྷག་བསམ་གྱི་པད་ཚལ་ཉམས་བྱེད་པའི་རང་ཉིད་གཅེས་འཛིན་གྱི་བ་མོ་རེག་བྱ་འདི།

ཨོ་ལེ། དེ་ནས་བདག་འཛིན་གྱི་རྩ་བ། ཐ་མལ་གྱི་སྣང་ཞེན་དང་བདག་འཛིན་གཉིས་པོ་དེ། གཏོར། གཏོར་ནི་སུ་རེད། གསལ་སྟོང་གྱི་རང་བཞིན་གསལ་སྟོང་གྱི་རང་བཞིན་གང་རེད། ཨོ། སྣོད་ཐམས་ཅད་གཞལ་ཡས་ཁང་དང་བཅུད་ཐམས་ཅད་ལྷ་དང་ལྷ་མོའི་རྣམ་རོལ་དུ་ཤར་བའི་སྣང་ཚུལ། བདེ་བ་ཆེན་པོའི་ཡེ་ཤེས་སྟོང་ཉིད་རྟོགས་པའི་བློ་འདི། ངའི་རྒྱུད་ལ་ནམ་ཞིག་ཐོབ་ཀྱི་རེད་བསམ་པ། འདི་གོ་རྒྱུ་བ་རེད། དེ་ནི་དགེ་བཤེས་རིན་པོ་ཆེ་གི་གསུང་མགུར་རེད་དེ། དེ་ཡིན་དུས་དལ་འབྱོར་གྱི་མི་ལུས་རིན་པོ་ཆེ་འདི་ལུས་རྟེན་འདིའི་སྟེང་ལ། ནོར་བུ་རིན་པོ་ཆེ་བརྒྱ་འགྱུར་སྟོང་འགྱུར་ལས་ཀྱང་ལྷག་པ་ཡིན་ཏེ། ཡང་སངས་རྒྱས་ཀྱི་གོ་འཕང་ལ་ཡང་འགྲོ་དགོས་ན་ཕྱིར་ངན་སོང་གི་གནས་ལ་འགྲོ་དགོས་ན་དལ་འབྱོར་གྱི་ལུས་རྟེན་འདི་སྒྲུབ་ཀྱི་རེད། དེ་ཡིན་དུས་ད་རེས་སངས་རྒྱས་ཀྱི་བསྟན་པ་འཇམ་མགོན་སྙན་བརྒྱུད་ཀྱི་གདམས་པ་དེ་ད་ལྟ་ཁྱེད་ཚོ་ལ་ལག་པའི་ནང་ལ་སྟོན་པ་སྨྲ་བཞག་པ་ནང་བཞིན།

ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར། སངས་རྒྱས་ཀྱིས་སེམས་ཅན་གྱི་དོན་མཛད་དུས་སངས་རྒྱས་ཀྱི་དོན་ཐུགས་རྒྱུད་ཀྱི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ་ཁྱེད་ཚོ་གི་ཁོག་པའི་ནང་ལ་བསྐྱུར་རྒྱུ་བ་མ་རེད། འོ་ན་སྤྱིར་སངས་རྒྱས་ཁོང་གི། གསུང་དབྱངས་ཡན་ལག་དྲུག་ཅུ་གིས་གདུལ་བྱའི་ཁམས་དང་བསམ་པ་དང་མཐུན་པར་གསུངས་བཞག་བཞིན་དེ་ཁྱེད་ཚོ་གིས་ཉམས་ལེན་ཞིག་བགྱིས་ན་ད་གཟོད་ཆོས

པཎ་ཆེན་ནཱ་རོ་ཏ་པ་སྐུ་ཚེ་དེ་ཉིད་ལ་ཟུང་འཇུག་གི་གོ་འཕང་བརྙེས་སོང་བ། དེས་ན་རྗེས་ཀྱི་བདག་ཀྱང་མཁའ་སྤྱོད་དགའ་མའི་གྲོང་དུ་ཁྲིད་ཀྱང་རང་ཉིད་ཀྱང་དག་པ་མཁའ་སྤྱོད་ཀྱི་ཞིང་ལ་ད་ལྟ་ཁྲིད་རོགས་ཅིག་ཅེས་རེ་བ་རེ་བ་སྟེ། དེ་འདྲ་ཞིག་དགོས་རེད་པ། དེ་འདྲ་བྱས་པས་ང་ཚོ་ད་ལྟ་གྲྭ་བ་ཞིག་ཆོས་གོས་རྣམ་གཞག་ཁང་སྤྱི་མེད་འདི་མི་འདྲ་ཆགས་པོ་འདི། ཉམས་ལེན་ཡག་པོ་ཞིག་མ་བྱས་ན་ཚོགས་ནོར་ད་ཚུགས། ཨོ་ལེ། ལྕགས་ཕོ་གི་ནང་གི་ཁྱབ་ཁོངས་ནང་གི་འབག་ལྕགས་ལས་འདས་མི་ཅི་ཞིག། སོ་ནོ་ད་ཆུ་མགོ་ལ་ར་ཆུ་ཟིང་མི་ཡིན་བ། ལུ་པོ་ལ་དེ་ནས་པའི་པོ་ན་བཞམ་མི་ཡིན་བ་དེ་འདི་དེ་བླང་དེ་ཡོད་མི་ཅི་ཞིག། ལ་ལ་ཡོ་ལེ་དེ་ནས་མངོན་ལྐོག་གི་བྱ་བ། ཨོ་ལེ་དེ་འདྲ་ཞིག་དེ་དེ་སོ་ནི་རིག་པ་བཀྲ་མི་བཀྲ་དེ་འདྲ་ཞིག་དེ་སོ་ནི་ཨ་ཀྱི་པི་ཀྱི་བྱ་བ་བླང་དེ་ཡོད་མི་ཅི་ཞིག། རེད་པ་དེ་ཨོ་ལེ།

ཞེས་རེད། དེ་ཡིན་དུས་ལུས་རྟེན་འདིའི་སྟེང་ལ་འཇའ་ལུས་ཀྱི་གོ་འཕང་འགྲུབ་ཐུབ་པ་དང། འོ་ལེ་དེ་ཞིག། དེ་ཡིན་དུས་ད་ལྟ་མངལ་སྐྱེས་ཁམས་དྲུག་ལྡན་འདིའི་མཐར་ཐུག་ལ། རྩ་རྒྱུད་ཚིག་ནང་རྩ་རྒྱུད་ཚིག་རྩ་དང་བརྒྱུད་པ་ཚིག་ཁ་དེ་ཡོད་པ་དེ་སངས་རྒྱས་འོ་ལེ། སངས་རྒྱས་ཀྱི་སྐུ་སྒྲུབ་གཞི་གི་སྒྲུབ་གཞི་དེ། དཔེར་ན་བུམ་པ་གི་སྟེང་གི་སྟོང་ཉིད་དགག་དགོས་ན་གདགས་གཞི་བུམ་པ་དེ་དང་པོ་གཞི་བུམ་པ་དེ་ངོས་ཟིན་དགོས་པ།

སྐྱེ་བ་མང་པོ་རེད། དེ་ང་རང་གི་བྱ་བ་སྤྱོད་པ་དེ་ལ་བལྟས་ན་ང་སྐྱེ་བ་རྗེས་མ་ང་མི་ལུས་ཐོབ་ཐུབ་པ་མི་གདའ་སྙམ་བ་ལས་མིན་པས། དེ་མིན་ན་ད་རེས་ང་མི་ལུས་ཐོབ་ཀྱི་དུས་སྐབས་དེ་དུས་སྐབས་དེར་ལྟོས་འགྲོ་བ་ང་སྙིང་འདོད་ཀྱི་ཚེ་ཐོག་གཅིག་པུ་འདི་ཉིད་ལ་ཟུང་འཇུག་གི་སྐུ་བསྒྲུབ། དེ་བསྒྲུབ་པ་ལ་རྩ་རླུང་བསྒྲུབ། རྩ་བསྒྲུབ་པ་ལ་མངལ་སྐྱེས་ཁམས་དྲུག་བསྒྲུབ།

ཆོས་དེ་ཁྱི་ཡི་ཁ་ཟས་བཞིན། བཟང་ངན་གང་དུ་ཡང་མི་དཔྱོད་པར། གང་ཕྲད་དེ་ལ་གུས་པར་འཛིན། ཁྱི་ཟས་ལ། འོ་ལེ། རྩམ་པ་བྱིན་ན། ཨ་མོ་བྱིན་ན། གྲོ་མ་བྱིན་ན། ཤ་བྱིན་ན། འོ་ལེ་ཅི་འདྲ་བྱིན་ཡང་ཁུ་བཟའ་ཡར་བ། དཔེ་ཁྱི་ནང་བཞིན་གྱི་ང་ཚོ་དེ་རིང་ཁ་སང་བཟང་ངན་གྱི་དབྱེ་བ་མི་ཤེས་བ། སུ་ཕྲད་སོང་ན་དེ་བཞིན་ཞིག་ཡོད་ན་དེས་བདེན་པ་བཟུང་བར་གུས་པར་འཛིན།

དེ་ཡིན་དུས་ངོས་གཏོང་སྔགས་ལམ་གྱི་ཚེ་གཅིག་ལ་འཚང་རྒྱ་མི་རྒྱ་དེ་ཡང་ལམ་ཐུན་མོང་བས་རྒྱུད་སྦྱངས་མ་སྦྱངས་དེར་ཐུག། ཨ་ཀྱེ། ལམ་ཐུན་མོང་བས་རྒྱུད་སྦྱངས་མ་སྦྱངས་དེར་ཐུག། ཨ་ལས། བཀའ་གཏེར་དང་པོ་ལ་སོགས་པ་གཟའ་གཟའ་མང་པོ་ལས་རིགས། ལས་ཚོགས་ལ་སོགས་པ་མང་པོ་ལས་རིགས། ཡིན་ན་ཡང་དེ་བཞིན་འཚང་རྒྱ་ཐུབ་ལེ་མ་རེད།

དེ་ངའི་གོ་བ་ལེན་ཐུབ་ཡིན། ཅེས་རྫོགས་བ་དེ་སྒོ་ནས་རིགས་བསྡད་ཀྱང་ན། ཧོ་ལེ། དེ་རིང་ཁ་སང། སྒྲོམ་ཚིག་གི་ཐོག་ལ་བཤད་ཚུལ་མང་པོ་གདའ། དགེ་ལུགས་པ་རེ་བཤད་ན་བཀའ་རྒྱུད་རྙིང་མ་ཡག་པོ་མི་གདའ་ཟེར། བཀའ་རྒྱུད་པ་རྙིང་མ་ས་སྐྱ་ཚོ་གིས་བཤད་ན་དགེ་ལུགས་པ་ལས་ཡག་པོ་མི་གདའ་ཟེར།

ཁྱུ་མའི་ཡན་ལས་མི་ཚེ། དབེན་ས་པ་བློ་བཟང་དོན་གྲུབ་ནས་བརྒྱུད་དེ། སྙན་བརྒྱུད་སྤྲུལ་པའི་གླེགས་བམ་འཛིན་མཁན། སྐྱབས་རྗེ་བདེ་ཆེན་སྙིང་པོ་ནས་བཤད་དེ། སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་ནས་བཤད་དེ། ད་ལྟ་ང་རང་ལ་ཐུག་གི་བར་དུ། སྙན་བརྒྱུད་ཀྱི་གདམས་པ་འཇམ་མགོན་བླ་མའི་མདོ་སྔགས་ཟུང་འབྲེལ་གྱི་གདམས་པ་ཚང་ལ་མ་ནོར་བ་དེ་གང་ནུས་ཅི་ནུས་ཀྱི་སྒོ་ནས།

དེ་ཡིན་གྱི་དེ་ལྟ་བུའི་དགོངས་པ་འདི། ལྟ་བ་ནི་དབུ་མ་ཐལ་འགྱུར་གྱི་ལྟ་བ་མཐར་ཐུག་གི། དེ་ཡིན་གྱི་དེའི་ཡི་བསྟན་པའི་གི་ཆོས་དེ། ཆོས་ཡང་དག་པ་དེ་མ་གཏོགས་པའི་ས་སྐྱ་གོང་མ་རྣམ་པ་དང་དེ་ནས་ཨོ་རྒྱན་རིན་པོ་ཆེ་དང་དེ་ནས། དེ་ནས་མར་མི་དྭགས་གསུམ་ལ་སོགས་པ་ཚང་མ་ལོག།

ཨོ་རྒྱན་རིན་པོ་ཆེ་མ་ཡིན་པར་ཨོ་རྒྱན་རིན་པོ་ཆེ་ཡིན་རྫོགས་བ་རྫུན་མ་ག། གཏེར་ཆོས་རྫུན་མ་དག་སྣང་རྫུན་མ། ཆོས་རྫུན་མ་དེ་འདྲ་ལ་རྩ་བ་ནས་ངས་དད་པ་ཡོད་མ་རེད། དེ་ལ་དོ་སྣང་མ་བྱས་ནས་དེ་ཡང་དག་པར་འཛིན་མཁན་དེ་ཡོད་ན་དེ་བསྟན་པ་དེ་ལ་ལྷད་ཞུགས་པའི་བསྟན་པ་ཞིག་རེད།